གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། འཛམ་གླིང་ཁྱོན་ཡོངས་སུ་ན་གཞོན་རྣམས་ལང་ཚོ་དར་ལ་བབས་པའི་དུས་སྐབས་དེ་རྩ་ཆེན་ཞིག་ཏུ་བརྩི་སྲོལ་ཡོད། ཨོ་སི་ཁྲུ་ལི་ཡའི་ནང་མཚོན་ན་སློབ་གྲྭ་མཐར་སོན་རྗེས་སློབ་ཕྲུག་རྣམས་ཀྱིས་གཟའ་འཁོར་གཅིག་རིང Schoolies Week ཞེས་སྲུང་བརྩི་གནང་སྲོལ་ཞིག་ཡོད།

དེ་བཞིན་ལུགས་སྲོལ་དེ་ནི་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོའི་ནང་གྲོང་ཁྱེར་སྦིས་སྦེན་ནས་ཡིན་པའི་སློབ་ཐོན་པ་འགའ་ཤས་ཤིག Gold Coast ཁུལ་ལ་བསྐྱོད་ནས་གཟའ་མཇུག་ལ་ཐུགས་སྤྲོ་གནང་ཡོད་པ་དང། དུས་དེ་ནས་བཟུང་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་སུ་སློབ་ཐོན་པ་རྣམས་གཟའ་འཁོར་གཅིག་རིང་རང་ཉིད་ནར་སོན་ནས་མི་རྒན་ཆགས་པའི་དགའ་སྟོན་སྲུང་བརྩི་གནང་གི་ཡོད་འདུག། དེ་ཡང Schoolies dot com ཞེས་པ་ནི་སློབ་ཐོན་པ་རྣམས་ལ་རོགས་སྐྱོར་གནང་མཁན་གྱི་འགྲིམ་འགྲུལ་ངོ་ཚབ་ཁང་ཞིག་ཡིན་པ་དང་དེའི་སྤྱི་ཁྱབ་འགན་འཛིན Matt Lloyd ལགས་ཀྱིས་གསུངས་དོན། ལུགས་སྲོལ་དེ་ཐོག་མར་འགོ་བཙུགས་ནས་བཟུང་ད་བར་འགྱུར་བ་མང་པོ་བྱུང་ཡོད། ད་ལྟའི་ཆར་དགའ་སྟོན་སྲུང་བརྩི་བྱེད་མཁན་མང་ཆེ་ཤོས་ཤིག་འཛིན་རིམ་བཅུ་གཉིས་སློབ་པ་མཐར་སོན་མཁན་རྣམས་རེད། ཁོང་ཚོ་སློབ་གྲྭ་ཐོན་རྗེས་ད་བར་ལོ་བཅུ་གསུམ་རིང་སློབ་སྦྱོང་བྱས་ཡོད་པའི་དགའ་སྟོན་སྲུང་བརྩི་ཆེད་སོ་སོའི་གྲོགས་པོ་གྲོགས་མོ་དང་མཉམ་དུ་སྐྱིད་སྐྱིད་བྱེད་པར་འགྲོ་སྲོལ་ཡོད། དེ་བཞིན Lloyd ལགས་ཀྱིས། ཁོང་ཚོ་འགྲིམ་འགྲུལ་སྔོན་མངགས་གནང་མཁན་བརྒྱ་ཆ་དགུ་བཅུ་ཙམ Queensland གྱི་གྲགས་ཆེ་བའི་ས་ཁུལ Gold Coast ཡིན་ཚུལ་བརྗོད་དོན། དེ་མིན Airlie Beach དང Byron Bay། Victoria། ནང་ཡོད་པའི་ས་གནས། Lorne། ཡང་གཞན་ཡང་ཕྱིའི་རྒྱལ་ཁབ་བྷ་ལི་དང་ཧྥི་ཇི་སོགས་སློབ་ཐོན་པ་རྣམས་ཀྱིས་དགའ་མོས་ཆེ་ཤོས་བྱེད་སའི་ས་ཁུལ་ཡིན། ཁྲིམས་རྩོད་པ Mark Reaburn ལགས་ཀྱིས་སྣེ་ཁྲིད་པའི་ཐོག Queensland མངའ་སྡེའི་ཕྲུ་གུའི་བདེ་འཇགས་དང་གཞོན་སྐྱེས་ཀྱི་ལྷན་ཁང་དང། Gold Coast ས་གནས་གཞུང་གཉིས་མཉམ་ལས་གནང་ནས་སློབ་ཐོན་པ་རྣམས་ཀྱི་བདེ་འཇགས་ཆེད་ཁག་འགན་འཁུར་བཞེས་གནང་ཡོད་འདུག་ཁྲིམས་རྩོད་པ Reaburn ལགས་ཀྱིས Schoolies གཟའ་འཁོར་སྐབས་ཟླ་བ་དེའི་ཚེས་བཅུ་དྲུག་ནས་ཉིས་རྩ་གཉིས་བར་མཚན་མོ་ཆུ་ཚོད་བདུན་པ་ནས་བཅུ་གཉིས་བར་ཆང་རག་མེད་པའི་སྤྲོ་སྐྱིད་གྲ་སྒྲིག་གནང་ཡོད་ཅེས་ཁོང་གིས། སྔ་མོ་ཡིན་ན་སློབ་ཐོན་པ་ཁྲི་གཉིས་ཙམ་ཞིག་མཚོ་མཐར་ཡོང་སྐབས་ཁོ་ཚོའི་བདེ་འཇགས་ཆེད་ཉེན་རྟོག་པ་རྣམས་མཐར་བསྲུངས་ནས་བསྡད་སྲོལ་ཡོད། དེར་བརྟེན་སློབ་ཐོན་པ་དང་ཉེན་རྟོག་པའི་བར་དོན་མེད་རྩོད་རེས་ཤོར་ནས་ཟིང་ལངས་ཀྱི་ཡོད། འོན་ཀྱང་ང་ཚོའི་དམིགས་ཡུལ་གཙོ་བོ་ནི་སློབ་ཐོན་པ་དེ་རྣམས་རང་ཉིད་ཀྱི་ཁྱིམ་གྱི་ཕྱི་ལ་བདེ་འཇགས་ཡོད་པའི་ཁོར་ཡུག་ཞིག་བསྐྲུན་རྒྱུ་དེ་ཡིན། དེར་བརྟེན་ཕྲུ་གུ་རྣམས་མཚོ་མཐར་སྐྱིད་སྐྱིད་གནང་སྐབས་ཁོ་ཚོའི་བདེ་འཇགས་ཆེད་དོ་ཁུར་བླངས་མཁན་མང་པོ་གྲ་སྒྲིག་གནང་ཡོད། Kevin Wong ལགས་ནི Mauritius ལ་སྐྱེས་ཡོད་པ་དང། ཁོང་འདས་པའི་ལོ་བཅུ་བདུན་རིང་སློབ་ཐོན་པའི་བདེ་འཇགས་ཚོགས་པའི་དང་བླངས་པ་ཞིག་ཡིན་པ་དང་ཁོང་གིས་གསུངས་དོན།
From what I see, it's a very good party, especially like ངའི་ཉམས་མྱོང་ལ་སྐབས་དེར་སློབ་ཐོན་པ་རྣམས་ལ་སྤྲོ་སྐྱིད་དང་ལྡན་པའི་དུས་སྟོན་ཞིག་རེད་འདུག་ང་རང་སློབ་གྲྭ་ཐོན་སྐབས་ངའི་ལུང་པའི་ནང་ལུགས་སྲོལ་དེ་ལྟར་མེད་པས་སྤྲོ་སྐྱིད་གཏང་རྒྱུའི་གོ་སྐབས་མ་བྱུང། ད་བར་ལོ་རེ་ནས་ལོ་རེར་སློབ་ཐོན་པ་རྣམས་ཀྱིས་དུས་སྟོན་སྐབས་ཁོ་ཚོའི་བདེ་འཇགས་ཆེད་དོ་ཁུར་དེ་བས་ཆེ་བ་གནང་གི་ཡོད། ཕ་མ་རྣམས་ལ་མཚོན་ན Schoolies གཟའ་འཁོར་སྐབས་རང་ཉིད་ཀྱི་ཕྲུ་གུའི་རང་དབང་ལོག་སྤྱོད་བྱེད་མི་ཡོང་བསམ་པའི་སེམས་ཁུར་ཧ་ཅང་ཆེན་པོ་བྱུང་གི་ཡོད་འདུག Drug Arm ཞེས་པས་གནང་བའི་རྟོག་ཞིབ་བརྒྱུད་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར Gold Coast ནང་སློབ་ཐོན་པ་ཆིག་སྟོང་ལྔ་བརྒྱ་ལས་བརྒྱ་ཆ་བཞི་དང་ཕྱེད་ཀ་ཙམ་གྱིས་བཟི་སྨན་གྱི་ཁབ་བརྒྱབ་ཡོད་པ་ཐོན་ཡོད་འདུག། ཡང་དེ་བཞིན Victoria མངའ་སྡེ་གཞུང་གིས་ཉིས་སྟོང་བཅུ་གཉིས་ལོར་གནང་བའི་འཕྲོད་བསྟེན་གྱི་རྟོག་ཞིབ་ཞིག་ལས Lorne དང Torquay ས་ཁུལ་ནས་ཐོན་པའི་སློབ་ཕྲུག་ལྔ་བརྒྱ་ལ་བཅར་འདྲི་གནང་ཡོད་འདུག་ཕྲུ་གུ་བརྒྱ་ཆ་དགུ་མིན་ཙམ་གྱིས་ཆང་རག་སྤྱོད་ཡོད་པ་ཐོན་ཡོད་འདུག་འོན་ཀྱང Australian Institute of Health and Welfare སྟེ་ཨོ་སྟྲེ་ལི་ཡའི་འཕྲོད་བསྟེན་དང་བདེ་འཇགས་བསྟི་གནས་ཁང་གིས་གནང་བའི་ཉམས་ཞིབ་ཞིག་གི་བརྒྱུད། ཕྱི་ལོ་ཉིས་སྟོང་བཅུ་གསུམ་ནས་བཅུ་དྲུག་བར་ཨོ་སྟྲེ་ལི་ཡའི་ཕྲུ་གུ་བརྒྱ་ཆ་བཅུ་ལས་མང་བས་ཆང་རག་འཛེམ་ཐབས་གནང་གི་ཡོད་པ་ཐོན་ཡོད་འདུག Alcohol and Drug Foundation སྟེ་ཆང་རག་དང་བཟི་སྨན་ཐེབས་རྩ་ཚོགས་པའི་ལས་བྱེད Laura Bajurny ལགས་ཀྱིས་ཆང་རག་མང་དྲགས་པར་བརྟེན་རྐྱེན་ངན་མ་བྱུང་བའི་ཕྱིར་ཆང་རག་བཏུང་བའི་བར་མཚམས་ལ་ཆུ་མང་པོ་བཏུང་དགོས་པར་ལམ་སྟོན་གནང་ཡོད་འདུག་ཁོང་མོས་གསུངས་དོན། གཞོན་སྐྱེས་མང་ཆེ་བས་ཆང་རག་བཏུང་གི་ཡོད་པ་ནི་ཡོངས་གྲགས་རེད། འོན་ཀྱང་གལ་ཏེ་ཆང་རག་ནང་བཟི་སྨན་གཞན་བསྲེས་ཡོད་ན་དེ་སུས་ཀྱང་ཤེས་ཐུབ་པ་དཀའ་མོ་རེད། ལྷག་པར་དུ་ཆང་རག་མཉམ་དུ་བཟི་སྨན་གང་ཞིག་བསྲེས་པ་ཡིན་ན་རྫས་སྦྱོར་བྱུང་ནས་མཐར་ཁྱེད་ཀྱི་ལུས་པོར་གནོད་གང་ལྟར་བྱུང་མིན་ཤེས་ཁག་པོ་རེད། གཅིག་བྱས་ན་དེ་ཧ་ཅང་ཉེན་ཁ་ཆེན་པོ་ཡིན་སྲིད་པ་རེད། ཡང་གྲོང་ཁྱེར Melbourne ན་ཡོད་པའི་འགྲིམ་འགྲུལ་ངོ་ཚབ་ཁང Antipodeans ཞེས་པའི་སྦྱིན་བདག Daniel Donati ལགས་ཀྱིས་སློབ་ཐོན་པ་རྣམས་ལ་ཉིན་བཅུ་ནས་བཅུ་གཉིས་བར་ཉམ་ཐག་རྒྱལ་ཁབ Vietnam དང Indonesia བལ་ཡུལ་སོགས་ལ Schoolies Unearthed ཞེས་པའི་ལས་གཞིའི་བརྒྱུད་འགྲིམ་འགྲུལ་གནང་ནས་ལུང་པ་དེའི་རིག་གཞུང་མྱོང་རྒྱུའི་གོ་སྐབས་བསྐྲུན་གྱི་ཡོད་འདུག་ཁོང་གིས་གསུངས་དོན། སློབ་ཐོན་པ་གཞོན་སྐྱེས་ཚང་མ་ཆང་རག་བཏུང་རྒྱུ་དང་སྤྲོ་སྐྱིད་གཏང་རྒྱུར་དགའ་བོ་ཡོད་པ་ཁྱབ་པ་མེད། དེར་བརྟེན་ང་ཚོའི་ལས་གཞི་དེའི་བརྒྱུད་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་སུ་སློབ་ཐོན་པ་བསམ་བློ་མཐུན་པ་རྣམས་བསྡུ་རུབ་བྱས་ནས་རྒྱལ་ཁབ་གཞན་ལ་འགྲིམ་འགྲུལ་བྱེད་རྒྱུའི་གོ་སྐབས་བསྐྲུན་གྱི་ཡོད། དེ་བཞིན Donati ལགས་ཀྱིས། སློབ་ཐོན་པ་དེ་ཚོར་རིག་གཞུང་གསར་པ་ཞིག་མྱོང་རྒྱུའི་གོ་སྐབས་དང་ས་གནས་སོ་སོའི་ཡུལ་མི་དང་ལྷན་དུ་འབྲེལ་བ་གནང་རྒྱུ་འབྱུང་གི་ཡོད་ཅེས་ཁོང་གིས་མུ་མཐུད་གསུངས་དོན། སློབ་ཐོན་པ་ཚོས་དངོས་ཡོད་ལག་ཡོད་ཀྱི་ཡུལ་མི་རྣམས་ལ་ཕན་པ་བསྒྲུབ་ཐུབ་ཀྱི་ཡོད། དཔེར་ན་ང་ཚོས་ས་ཁུལ་དེ་ནས་རང་བཟོ་ལས་པ་མི་གླས་ནས་ང་ཚོའི་སློབ་ཐོན་པ་རྣམས་ལ་ལས་ཀ་བྱེད་ཚུལ་སློབ་སྟོན་གནང་གི་ཡོད། སྐབས་རེ་ང་ཚོས་ཁྱིམ་ཚང་ཉམ་ཐག་ཆེད་ཐབ་ཚང་འཛུགས་སྐྲུན་བྱས་ནས་གང་ལྟར་ཡུལ་མི་ལ་ཕན་པ་དང་སློབ་ཐོན་པ་རྣམས་ལ་ཉམས་མྱོང་བཟང་པོ་ཞིག་སྤྲད་པ་མ་ཟད་ལུང་པ་དེའི་རིག་གཞུང་དང་ཡུལ་ལྗོངས་ལྟ་སྐོར་བྱེད་རྒྱུ་ཡང་བྱུང་གི་ཡོད། མཐར་རི་པིན་ལགས་ཀྱིས་སློབ་ཐོན་པ་རྣམས་ལ་རང་ཉིད་ཀྱི་བདེ་འཇགས་ཆེད་གྲོགས་མཉམ་དུ་བསྡད་དགོས་པ་དང་ཕ་མ་ཚོར་རང་ཉིད་ཀྱི་ཕྲུ་གུ་དང་ལྷན་དུ་འཆར་ཅན་འབྲེལ་མཐུད་གནང་བར་ལམ་སྟོན་གནང་དོན། ཕ་མ་ཚོས་སོ་སོའི་ཕྲུ་གུར་དགོང་དྲོ་ཆུ་ཚོད་བདུན་པའི་རྗེས

ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་བཞིན་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་རྒྱུན་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་བཞིན་ཕྱི་ཟླ་བཅུ་གཉིས་པའི་ནང་འགོ་འཛུགས་གནང་རྒྱུ་ཡིན་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific dot anu dot edu dot au slash languages